སྤུ་གུ་དང་བའི་གསོན་པོ་ཞེ་དྲག་ལབ་བཟླས་བཟང་དེ་ནས་སྤུ་གུ་ཡར་ལོངས་ཡོང་ཇོ་མོ་པའི་ཨ་མ་ལ་ཡར་ཞབས་ཕྱི་ཞུས་གཏོགས་གུས་སྐྱོང་སྤུ་གུ་གུས་པའི་ལས་ཀ་ཡག་པོ་བྱེད་དུས་ད་དུང་ཨ་མ་ཁ་ཚ་བདེ་བ་ཡིན་ཙང་ཉི་མ་གཅིག་སྤུ་གུ་བཙུད་པ་ས་ཐག་གིས་ཆོད། ཨ་མ་ཁྱེད་རང་ལུས་འདམ་བུ་བཞིན་དུ་བཅོམ་མཁན་འགའ་ཡང་མེད་དམ་ཟེར་ལབ་པ་རེད། ཨ་མ་ཁྱེད་རང་གཟུགས་པོ་དེ་འདྲ་བཀག་འདུག་འདུག་འདུག་མཁན་གྱི་མ་ར་རེད་བས་ཆེ་བ་རེད་ད་ཡག་ཉེས།

ཤི་དུས་ཡག་པོ་བྱས་ཤི་རྒྱུ་མ་རག་པ་ཅིག་མི་ཡིས་བརྡུངས་ནས་བས། གཅར་རྡུང་ཉེས་རྡུང་བྱས་ཏེ་ཤི་དགོས་ཡག་ཤ་སྟག་སྐྱེ་བ་མང་པོ། འོ་དེ་འདྲ་ཞིག་ད་ལྟ་ཐ་མ་ཐ་མ་ཁོང་པའི། དགྲ་བཅོམ་པ་ཐོབ་ནས། དགྲ་བཅོམ་ཉན་ཐོས་ཆེན་པོ་འོད་སྲུང་རེད། དགྲ་བཅོམ་པ་ཐོབ་ཚར་དུས། ཨ་ནི། མུ་སྟེགས་པ་གིས་བརྡུངས་པར་དགོངས། ཤཱ་རི་བུ་དང་འོད་སྲུང་ཆེན་པོ་གཉིས་དམྱལ་བ་ནང་ལ་མར་གཟིགས་གར་ཕེབས་པ་རེད་རྫུ་འཕྲུལ་ཡོད་རེད་པ་ཁོང་གཉིས་དམྱལ་བ་ནང་ལ་ཕེབས་དུས། ཕྱི་རོལ་པའི་སྟོན་པ་མུ་སྟེགས་པའི་སྟོན་པ། ཀུན་ཏུ་རྒྱུ་རྫོགས་བྱེད་ཡིན་མོ་ནོ་ཅིག་མ་གི་དམྱལ་བ་ན་བསྡད་ཡོད་རེད། དམྱལ་བ་ན་སྐྱེས་བསྡད་ཡོད་རེད་ཡང་ཁོང་རྣམ་གཉིས་ཕར་འགྲོ་ཙང་ཧ་གོ། འདས། མུ་སྟེགས་སྟོན་པའི་སློབ་མ་ཚོ་གིས་པའི་མུ་སྟེགས་སྟོན་པའི། འདས་མཆོད་བྱས་ཕྱག་འཚལ་ཞེ་དྲག་བྱེད་གི་ཡོད་རེད་དེ་འདྲ་བྱས་པའི་བར་ཚོད་ཀྱི་མ་གི་ཁོ་གཉིས་ཁོ་རང་སྡུག་བསྔལ་ཆེ་རུ་ཆེ་རུ་འགྲོ་གི་ཡོད་ཙང་ཡར་ལན་བསྐུར་ནས་ཁྱོད་རང་ཚོས་ངའི་པས། འདས་མཆོད་ཞེ་དྲག་མ་བྱེད་རོགས་ཅིག་ང་འདིར་སྡུག་བསྔལ་ཆེན་པོ་མྱོང་གི་འདུག་ལན་སྤྲད་རོགས་ཨཱས་བྱས་པ་རེད། ཡང་ཁོང་རྣམ་པ་གཉིས་ཡར་ཕེབས་ནས།

སྤང་དང་མེད་པར་བྱས་ཕྱིར་རོ། ཕན་འདོགས་པ་དང་ཡོན་ཏན་ཞིང་སྤང་དང་མེད་པར་བྱས་ཕྱིར་རོ། ཕ་མ་གཉིས་པོ་དེ་རང་ལ་ཕན་ཐོགས་པའི་བཀའ་དྲིན་ཆེ་ཤོས་དེ་རེད།
སངས་རྒྱས་དང་ཉན། དགེ་འདུན་དང། དགྲ་བཅོམ་པ་དེ་བཅས་ཡོན་ཏན་ཆེ་ཤོས་རེད། ཡོན་ཏན་གྱི་ཞིང་རེད། ཕན་འདོགས་པ་དང་ཡོན་ཏན་ཞིང་སྤང་དང་མེད་པར་བྱས་ཕྱིར་རོ། བྱས་ཙང་ཕ་མ་བཀའ་དྲིན་ཆེན་པོ་ཡིན་པ་དེ། ཕ་མའི་ལྟས་ཅི་མ་འདྲེས་པ་དེ་གྲ་འགྲིག་མ་འགྲིག་བྱས་ནས་འཁོན་བཟུང་ནས་ཕ་མ་ཡག་པོ་མེད་ཟེར་མཁན་དེ་ཡོད་རེད་དེ་བཀའ་དྲིན་དྲན་སྟངས་མ་ཤེས་པ་རེད།

ཤིན་ཏུ་གཅེས་པར་ཇི་ལྟར་བསྐྱངས་པ་བཞིན་ཀུན་གྱིས་བཀའ་དྲིན་བསྐྱངས་པའི་འཁོར་ཐབས་མེད་པ་ཡི་བཀའ་དྲིན་ཤིན་ཏུ་ཆེ་བ་མཆིས་སྙམ་དྲིན་དྲན་བསྒོམ་གསུངས་དང། རང་གི་ཨ་མའི་བཀའ་དྲིན་གྱིས་བསྐྱངས་པ་ནང་བཞིན་སེམས་ཅན་སུ་དང་སུ་ཡིན་ནའི་རང་གི་ཨ་མ་བྱས་ཏེ་བཀའ་དྲིན་ཆེན་པོ་ཤ་སྟག་ཡིན་ཙང། བའི་སེམས་ཅན་ཐམས་ཅད་བཀའ་དྲིན་ཆེན་པོ་ཡིན་པ་དེ་བཀའ་དྲིན་དེ་དྲན་པ་དགོས་ཀྱི་ཡོད་རེད་དེ་དགོངས་པ་གཉིས་ཅི

ད་དེ་དག་དྲིན་དང་ལྡན་པར་ཤེས་བཞིན་དུ་ཡལ་བར་དོར་བ་བདག་ལས་ཐ་ཆད་སུ། དེ་བས་ལན་དུ་སྡུག་བསྔལ་ལས་སྒྲོལ་ཏེ་བདེ་མཆོག་ལ་འགོད་འདོད་དྲིན་གཟོ་བསྒོམ། ད་བཀའ་དྲིན་ཆེན་པོ་ཡིན་པ་ཧ་གོ་གི་ཀུ་ཀུ་ལའི་བས་གཡོག་སྦྱང་སྟོང་བཞག་པ་དེ་ཞེ་དྲག་གི་བས་ཐབས་སྡུག་རེད་ཟེར་ང། དེ་འདྲ་ཡིན་ཙང་ད་ཕ་མ་བཀའ་དྲིན་ཅན་དེ་རྣམས་སྡུག་བསྔལ་ལས་སྒྲོལ་ནས་བདེ་བ་མཆོག་ཡང་དག་པར་རྫོགས་པའི་སངས་རྒྱས་ས་ལ་འགོད་འགོད་དགོས་བསམ་པའི་བས

འོ་ད་དེ་ལྟ་བུའི་དྲིན་ཆེན་གྱི་མ་རྣམས་བདེ་བས་ཕོངས་སྡུག་བསྔལ་གྱིས་མནར་ཡོད་པ་ཡིན་ཙང་བདེ་བས་ཕོངས་པ་དེ་ཚོ་ལ་བདག་གི་ལུས་དང་ལོངས་སྤྱོད་དགེ་བ་ཚོ་པའི་སེམས་ཅན་ལ་ཕར་བཏང་ནས་སེམས་ཅན་ཚོ་བདེ་བ་དང་ལྡན་པར་ཤོག་བསམ་པས། འོ། བྱམས་པ་བསྒོམ་དགོས་རེད། སེམས་ཅན་གྱི་སྡུག་བསྔལ་ཚུར་བླངས་ནས་རང་གི་ཐོག་ལ་ཚུར་བླངས་ནས་སེམས་ཅན་སྡུག་བསྔལ་དང་བྲལ་བར་ཤོག་བསམ་པ་ཅིག་གིས་སྙིང་རྗེ་བསྒོམ་དགོས་རེད།

འགྲོ་ཀུན་ཟག་མེད་བདེ་བ་ཕུན་ཚོགས་དང་ལྡན་ཞིང་སྡུག་བསྔལ་ལྡན་ཞིང་སྡུག་བསྔལ་རྩ་ནས་སྤང་བ་ཞིག་བདག་གིས་ངེས་པར་བྱའོ་དེ་ལྟར་དུ་གཞན་དོན་ཁུར་དུ་ཁྱེར་བའི་ལྷག་བསམ་སྒོམ་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བ་བདེ་བ་དམ་པར་ལྡན་པ་དེ་སུ་ལ་ཡོད་པའི་རེ་བ་མི་བཅོལ་ང་རང་རང་གིས་བྱེད་བསམ་པ་རིན་པོ་ཆེ་གི་སེམས་ཐག་བཅད་ནས་འོ་དེ་ལྷག་བསམ་རེད།

Saying such as uh, the bodhicitta is the effect of you know this. superior intention and superior intention is also effect. It's effect of the great compassion. Also, this great compassion is effect because it is

Cause and Effect Instruction། ད་དེའི་སྒང་ལ་བསམ་བློ་དེ་འདྲས་གཏོང་དགོས་ཐོག་མ་མེད་པ་ནས་ངས་འཁོར་བ་འདི་ནང་ལུས་གྲངས་མེད་པ་བླངས་ཚར་རེད། ང་རང་ཚོས་ལུས་བླངས་བཞག་པ་ཚོ་བཞག་ས་ཅིག་ཡོད་ན་དེ་ནམ་མཁའ་ལ་མི་ཤོང་བ་ཅིག་བླངས་ཚར་རེད། ལུས་གང་ག་ཤི་དུས་འཕྲོ་བརླག་བཏང་ལུས་གང་ག་འཕྲོ་བརླག་བཏང་བྱས་ཤི་འགྲོ་བཞག་མ་གཏོགས་ལུས་ཀྱིས་ཕན་ཐོགས་པ་བྱུང་ཡོད་མ་རེད། ད་ད་རིང་ང་ཚོ་མི་ལུས་འདི་གཅིག་བླངས་ཡོད་རེད། ལུས་འདི་བླངས་ཡོད་ཡིན་ཙང་འདི་དོན་དག་ཡོད་པ་ཅིག་བྱེད་དགོས་བསམ།
And the next is a special way of uh, generating the mind you know, towards enlightenment in accordance with the system. And the way we should you know, generate this mind towards enlightenment is like this. And uh, uh, from the beginning this time until now, I have taken so many you know, bodies, but none of these bodies were able to take you the very you know, final fruits.

དང་པོ་ནི་འདུལ་འཛིན་བློ་གྲོས་སྦས་པའི་ཞལ་ནས། འགྲོ་དྲུག་ཕ་མར་ཤེས་བྱས་ནས་བྱམས་དང་སྙིང་རྗེ་སྒོམ་པ་དང་བྱང་ཆུབ་སེམས་མཆོག་སྒོམ་པ་ནི་རྣལ་འབྱོར་གང་ཡིན་ནང་གི་གཅོད་ཅེས་གསུངས་པ་ལྟར་བྱམས་སྙིང་རྗེ་བྱང་ཆུབ་སེམས་སྒོམ་པ་བ་ནང་གི་གཅོད་ཉམས་སུ་ལེན་པར་བྱེད་པ་ལ་ཐོག་མར་བཏང་སྙོམས་སྒོམ་དགོས་པས་དེ་ཡང་གཞུང་དུ། དེ་ནས་སེམས་ཅན་ཐམས་ཅད་ལ་ཉེ་རིང་མེད་པའི་བཏང་སྙོམས་ལ་གནས་པའི་ངང་ནས་ཞེས་གསུངས་པའི་དོན་རྣམས། རྒྱས་པར་ཉམས་སུ་ལེན་འདོད་ན་ག་རེ་འདྲེ་གདོན་སོགས་མ་སེམས་ཅན་འགའ་ཞིག་ལ་རིང་བར་བཟུང་འགའ་ཞིག་ལ་ཉེ་བར་བཟུང་ནས་ཕན་འདོགས་པ་དང་འགའ་ཞིག་ལ་རིང་བར་བཟུང་ནས་གནོད་པ།